གསལ་བཀྲ་བི་ནུ་མའོ་ལུང་བསྟན་གྱི་དཔེ་དེབ་ནང་ཧྲི་བུམ་པའི་ཨམ་སུ་གཙང་གཏོ་གཏོ་དེ་ཨི་ཧྲུའི་རྣམས་པའི་ཡང་ན་བདེན་པའི་ཆོས་ཚོགས་ལོ་རྟགས་མཚན་བསྟོད་ནུ་ག་སྡེ་པའི་སྙིང་རུ་མའོ་ལུང་བསྟན་བཅུ་བདུན་པའི་ནང་ཨམ་སུ་གཞན་ཅི་ཡང་ཐོན་མེད་ཨ་ནི་ཨམ་སུ་དེ་གཅན་གཟན་དམར་སྨུག་གི་ཚོགས་བཞི་གཟུམ་བཞོན་པའི་དུག་གསུང་དེབ་ནང་མོ་ལུ་ཨམ་སུ་མོ་རེ་མོ་ཟེར་བསླབ་མེད།

ཞེས་ཆེ་སྲབ་ཀྱི་ཆོས་ཚོགས་འདི་ཡུལ་ཁྲོ་ཡི་འཇང་ཆུ་སེམས་དཔའ་བའི་རྩིས་མི་གསལ་ཨི་ཤུ་མཱ་ཤི་ཀ་དབྱིན་མོའི་བརྩེ་དུང་གི་འཁོར་ལོ་སྦྱར་ནུ་མོའི་གདུང་ཡིན་ཨི་ཤུའི་རྒྱལ་ཁར་ཚུད་ཀྱིན་ཞེས་ཆེ་སྲབ་པའི་ཆོས་ཚོགས་མ་འོངས་ལུང་བསྟན་ལེའུ་བཅུ་གཉིས་པའི་ནང་དེའི་མཱ་ཤི་ཀ་ཡི་དམ་ཚིག་ཅན་གྱི་རྣམ་པའི་ངོ་པར་སྟོན་ནོ། གཉིས་རུ་མ་འོངས་ལུང་བསྟན་བཅུ་བདུན་གྱི་སྤྱི་ན་ངོ་པར་འདིའི་འགྱུར་གསུམ་ལས་ཨམ་སུ་གཞན་གྱིས་ཨ་ནི་ས་ཁོངས་ན།

ཨ་ན་ལུ་ངོ་པར་ཡུལ་མ་བསྟན་པའི་ཆོས་ཚོགས་ཉམས་སོང་བའི་ཆོས་ཚོགས་ཨི་མེ་མོ་གི་མོ་རེ་ག་མི་ཨི་ཧྲུ་ལུ་ཀུ་བཞག་པའི་ཡ་སོ་ནུ་གསུང་དེབ་ན་སུམ་མེ་མོ་ཆུ་མ་འམ་ཡོད་ས་དུད་དོ་ཨི་མེ་མོ་ཆུ་མ་འམ་ཟེ་མི་ཚུ་ག་ཅི་ཡི་ན་ང་ཅན་གི་ཕོ་ཚོད་པ་མི་འགོ་བས་ག་ཆིམ་ཟིན་མ་འོང་ལུང་བསྟན་དཔེ་དེབ་ན་ལེ་ཨ་ནི་བྲི་བའི་ལན་དེ་ར་ཨིན་མོ་ལུང་བསྟན་བཅུ་བདུན་གི་དཔྱད་ང་ན་སུམ་མེ།

བདེན་པའི་ཆོས་ཚོགས་ཀྱི་ལམ་ལུགས་ན་ལུགས་ཆོས་ཚོགས་འདི་ཡེ་ཤུ་མཱ་ཤི་ཀ་དང་མཉམ་གཅིག་ག་ར་དོན་ལུང་མ་ཉམས་པའི་ཆོས་ཚོགས་ཀྱི་མཚེའུ། འཛམ་གླིང་ནང་གི་རྒྱལ་པོ་ཚོ་དང་སྲིད་དོན་གྱི་འགོ་དཔོན་ཚོའི་སྟོབས་ཤུགས་ཚོ་ལུགས་མཚེའུ་ཡིན་ཨ་ནི་ཆོས་ཚོགས་མ་ཉམས་མི་དེ་མོ་ཡི་སྟོབས་ཤུགས་ཚོ་ཡི་གནས་སྟངས་ལས་ཐོབ་ཨིན་མ་ཚད་གཉིས་རུ་མོ་ཡི་རྫུན་གཏམ་ཚོ་མོ་ལུགས་གནས་སྟངས་ཚོ་ཡི་རྒྱབ་སྐྱོར་བས་པོ་ཨིན་མས་གསུང་དེབ་ཀྱི་གསལ་བཤད་ཨ་ནི་བས་ན་མས་མའོ་ལུང་བསྟན་བཅུ་བདུན་གསུམ་ནང་དེ་ལས་ཁོ་གི་ང། ཐུགས་ཉིད་ཀྱི་སྒོ་ནས་བྱང་ཐང་སྤྱི་ན་ཁྱི་སྐད་ཡིན་མི་དགེ་བའི་མིའི་ཚུལ། གང་བའི་དགུ་ཐོག་བདུན་དང་ར་བུ་བཅུ་ཐམ་ཡོད་པའི། སྤྱན་གཟིགས་དམར་པོ་གཅིག་དགུ་གཞོན་ནུ་ཡོད་པའི་ཨམ་སུ་ཆིའི་སྔགས་ཀྱི་ཐོང་ཡིན། མོ་བོང་ལུག་སྟེང་བཅུ་བདུན་ན་ཨམ་སུ་མོ་རེ་མོ་དེས་བརྫུན་མི་ཆོས་ཚོགས་ཀྱི་ལམ་ལུགས་པའི་དཔེ་སྟོན་བེའུ་སྨད། འཛམ་གླིང་ནང་གི་རྒྱལ་པོ་ཚོ་དང་མཉམ་དུ་སྤྱོད་པའི་ནི་བརྩོན་ཤུགས་ཅན་པའི་དུག་དྲི་ཚུལ་ཁྲིམས་ཀྱི་ལྟར་དུ། མིན་པའི་སྤྱི་ཚོགས་ཡིན་པས་ཨ་ནེ་ཨམ་སུ་མོ་རེ་མོ་ཡུལ་མི་འདི་ཁོ་ན་གི་ཆོས་ཚོགས་གཉིས་ཡིན་ཟེར་མ་འོང་ལུང་བསྟན་བཅུ་བདུན་ན་ང་བྱེད་ཀྱི་ག་དེ་པའི་ངེས་འཛིན་སྦས་ཉེས་ཡིན་ན་ཨ་ན་ལུ་ང་བྱེད་བརྡ་སྟོན་དང་པ་འདི་ཨམ་སུ་འདི་སེམས་ཁ་བཞག་གོ་ཨ་ནེ་ཨམ་སུ་མོ་རེ་མོ་འདི་མ་ཉམས་པའི་ཆོས་ཚོགས་ཡིན་པས་འཇའ་སྨུག་དང་དམར་སྨུག་རྒྱན་དེ་ལས་རྒྱན་ཆ་སེ་དང་རིན་པོ་ཆེ་རྡོ་ཡི་རིའི་ཚུལ་མུ་ཏིག་ཚུལ་བཏགས་ཏེ་འདུག་ཁྱོད་ཀྱི་ལམ་ལུགས་ན་ལུ་གླམ་ཆོས་ག་གི་འཇའ་སྨུག་དང་དམར་སྨུག་རྒྱན་མེད་ཚུལ་ཁྱོད་ཀྱི་ཤེས་ག་ང་བྱེད་ཚུལ་འཕྲོ་ཐུག་གི། ཚིགས་བཅད་བཞི་པའི་ནང་ལྷ་བརྒྱད་མོ་གི་ལྷ་ཀླུ་ཞགས་ཚོམ་བུའི་ཙོག་གྲིབ་གང་བའི་ཤེལ་གྱི་ཕོབ་ཅི་ཡང་དུ་ལོ་རྒྱུས་སོ་སོ་རྣམས་བདེ་བ་ཅན་རྫུན་མའི་ལམ་རོལ་ཚུལ་ནང་ཆུང་མའམ་ལྟོས་མེད་དེ། མི་སེར་ལས་ཤ་ཆེ་ལུགས་མོ་ཡི་བདུད་ཆོས་བེ་ནི་དོན་ལུགས་མ་དགའ་མེད་དང་ཙོག་པ་ཚུལ་ཡི་དབང་ལུགས་ཐལ་ཚགས་ནུ་མོ་ཡི་ལབ་དགུ་གསེར་གྱི་རྒུན་ཆང་གི་ཕོབ་ཡུལ་མེད་དེ། རྫུན་མའི་གྲུབ་མཐའ་རྙོག་རྩེ་བའི་དཔེ་དོན་ཡིན་པས་ད་དོ་ཨ་ནི་ཨམ་སུ་མོ་རེ་མོ་གི་ལྕེ་དབུ་གུ་ག་ཅིག་གི་མིང་བྲིས་ཏེ་འདུག་གོ་མའོ་ལུང་སྟེ་བཅུ་བདུན་ལྔ་ན་ལུ། མོ་ཡི་དཔྱལཝ་གུ་བྷ་བྷི་ལོན་གྱི་གྲོང་ཁྱེར་སྦོམ་གཞང་ཚོངམ་ཚུ་ཡི་ཨ་མ་ས་གཞི་བཙོག་པ་ཟེར་བའི་མིང་བྲིས་ཏེ་འདུག་རྫུས་མའི་ཆོས་ཚོགས་འདི་ཨམ་སྲུ་མོ་རེངས་མོ་ཚུ་ཡི་ཨའི་ཨིན་མས་གལ་སྲིད་ཨ་ནི་ཨམ་སྲུ་དེ་རྫུས་མའི་ཆོས་ཚོགས་ལུ་དཔེ་སྟོན་པ་ཅིན་དེ་ལས་འདི་ན་ཆོས་ཚོགས་གཞན་ཡང་ལེ་ཤ་ཡོདཔ་འོང་ཨ་ནི་ཆོས་ཚོགས་ཨའི་དང་མཉམ་རྒྱབ་མ་གཏོགས་མི་ཁོང་ཚུ་མོ་ལས་ཐོན་འོང་རུང་མོ་ཡི་ཆོས་ཀྱི་དད་པ་མེད་མི་དང་རྫུས་མའི་གྲུབ་མཐའ་ཚུ་ཨིན་མས་གསུང་དེབ་ནང་ལུ་དེ་ཚུ་ཧིང་སང་སང་སྦེ་གསུངས་ནུག།

ལོ་རྒྱུས་སླབ་ཨིན་པས་དེ་ཚུ་ཆོས་དང་འབྲེལ་བའི་ལམ་ལུགས་ཚུ་ལས་དཀོན་མཆོག་གི་གསུང་རབ་གཙང་ཏོག་ཏོ་ཚུ་འདི་ལས་ཐོན་ཤོག་ཟེར་བའི་དོན་དག་ཨིན་པས་གསུང་དེབ་ཀྱི་ཆོས་ལུགས་ནང་ལས་ཐོན་འོང་མི་རྫུས་མའི་ཆོས་ཚོགས་ཚུ་ཡི་སྐོར་ལས་ལོ་རྒྱུས་ཚུ་སླབ་མས། འདི་ཆོས་ཚོགས་ཚུ་སྔར་སྲོལ་ལམ་ལུགས་འབད་དེ་གསུང་དེབ་གུ་གཞི་མ་བཞག་མི་དད་པའི་སྐོར་ལས་ལོ་རྒྱུས་ཚུ་ཨིན་མས་ཡོ་ཧ་ནན་བཅུ་བདུན་གྱི་བཅུ་བདུན་ལུ་ཁྱོད་རའི་བདེན་པ་ལས་ཁོང་ག་ར་རྣམ་པར་དག་པ་བཟོ་གནང་ཁྱོད་ཀྱི་བཀའ་དེ་བདེན་པ་ཨིན་རྣམ་པར་དག་པ་བཟོ་ཟེར་བའི་ཚིག་དོན་ག་ཅི་ཨིན་ན་ཨ་ནི་ཚུ། ཁོང་སོ་སོ་སྦེ་བཞག་ཟེར་བའི་དོན་ནི་ཡང་ཅིན་བདེན་པ་ཚུ་ང་བཅས་ཀྱི་སྤྱི་ཚོགས་ལས་ང་བཅས་ཀྱིས་བཏོན་གཏང་པ་ཅིན་ག་དེ་སྦེ་རྣམ་པར་དག་པ་བཟོ་ཚུགས་ནི་ཨིན་ནམ་བ་བི་ལོན་གྱི་རྣམ་ཤེས་འདི་མི་གིས་བཟོ་ཡི་ཆོས་ལུགས་ལུ་དཔེ་སྟོན་འབདཝ་ལས་མི་གིས་གཞི་བཙུགས་ཏེ་ཡོད་མི་མི་གི་བསླབ་སྟོན་འབད་མི་དང་མི་ཡི་ཐབས་ཤེས་ཚུ་ཨིན་མས་དེ་ནང་ལུ་མི་གིས་བཟོ་མི་ཆོས་ལུགས་རིགས་ཅིག་ཡོད་མི་དེ་རིག་པ་ཅན་གྱིས་བཟོ་སྟེ་འདུག་མི་ཡི་ཆོས་ལུགས་ཀྱི་འགོ་དཔོན་ཚུ་གསུང་རབ་ཀྱི་སྟོབས་ཤུགས་ལུ་ངོ་རྒོལ་འབད་དེ་སྡོད་མི་དང་ཡེ་ཤུ་གིས་མཛད་གནང་མི། ཆོས་ཚོགས་ཨིན་ཡེ་ཤུ་ཁོ་རང་གིས་གསུངས་ནུག་ཡེ་ཤུ་ཁོ་རང་གིས་གསུངས་ནུག་མ་ཐེ་བཅུ་དྲུག་གི་བཅོ་བརྒྱད། ང་གིས་ཁྱོད་ལུ་སླབ་ཨིན་ཁྱོད་པི་ཁྲོ་ཡང་ཅིན་བྱག། བྱག་འདི་ཁར་ང་རའི་ཆོས་ཚོགས། ཆོས་ཁང། བྱག་འདི་ཁར་ང་རའི་ཆོས་ཁང་བཞེངས་ནི་ཨིན་དམྱལ་བའི་རྒྱལ་སྒོ་ཡང་འདི་ཁར་ལུ་རྒྱལ་ཁ་ཐོབ་མི་ཚུགས་ད་རེས་ང་བཅས་ཀྱི་གདོང་ཁར་ཆོས་ལུགས་སྡེ་ཚན་གཉིས་འདུག་ལམ་ལུགས། གཉིས་ཀྱི་ཆོས་ལུགས་འདི། གཅིག་མི་གིས་བཟོ་མི་དང་གཅིག་དཀོན་མཆོག་གིས་བཟོ་གནང་མི་དེ་ཨིན། དཀོན་མཆོག་གི་ཆོས་ཚོགས་ཀྱི་རྨང་གཞི་འདི་སྒྲིང་སྒྲི་ཡོད། ཡེ་ཤུ་མཱ་ཤི་ཀ་ཨིན་དེ་ཚུ་བདེན་པའི་གྲུབ་མཐའ་ལུ་མཛད་གནང་ནུག་དེ་ལས་བཱ་པི་ལོན་འདི་འགོ་དང་པ་མི་གིས་བཟོ་ཡི་ཆོས་ལུགས་ཀྱི་ལམ་ལུགས་ཚུ་ཨིན། ཡེ་ཤུ་གིས་ང་བཅས་ག་ར་ལུ་འབོཝ་མས་འགྲོ་བ་མི་ཡི་ཆོས་ལུགས་ཀྱི་ལམ་ལུགས་ཚུ་ཡི་ནང་དེ་ལས། ཁོ་གི་རེ་བ་དེ་ང་བཅས་ཚུ་ཁོ་ཡི་བཀའ་འགྲོ་ས་ཡི་ལམ་ལུགས་ཁོ་ཡི་རེ་བ་ཁོ་གིས་ང་བཅས་ལོག་སྟེ་གསུང་དེབ་ནང་ལུ་འབོཝ་མས་ཁོ་གིས་ང་བཅས་ལུ་ལོག་སྟེ་ཐ་དམ་ཚིག་ནང་འབོཝ་མས་ཁོ་གིས་ང་བཅས་ལུ་ལོག་སྟེ་ཁོ་ར་ཡི་གསུང་རབ་ལུ་དད་པ་ཅན་དང་ཁོ་གིས་ང་བཅས་ལུ་མཱ་ཤི་ཀ་ཡི་ཆོས་ཚོགས་ནང་མཐོང་དགོ་ནི་ཨིན་པས་ཡེ་ཤུ་མཱ་ཤི་ཀ་ཡི་ཆོས་ཚོགས་དེ་ཡེ་ཤུ་ཁོ་གིས་བཟོ་གནང་ནུག་དེ་ཚུ་མཱ་ཤི་ཀ་ཡི་རིན་ཆེན་སྐུ་ཁྲག་གིས་གཞི་བཙུགས་གནང་ནུག་དེ་ལས་དཀོན་མཆོག་གིས་ཁྱོད་ཡང་ཨ་ནི་ཆོས་ཚོགས་ཀྱི་མཉམ་ཅིག་དགོ་ནི་ཨིན་པས། ངོ་མ་འབད་བ་ཅིན་ཀོ་ལོ་སི་གཅིག་གི་བཅོ་བརྒྱད་ནང་ལུ་གསུངས་ནུག་སྐུ་གཟུགས་ཨིན་པའི་ཆོས་ཚོགས་ཀྱི་དབུ་འཛིན་དང་གཡོན་འགོ་ཐོག་དེ་ཁོ་ཨིན། གཤིན་པོའི་སྦུག་ལས་འགོ་དང་པ་སྐུ་འཁྲུངས་མི་ག་ཅི་ལས་ཡང་རྣམ་པར་དག་པ་དང་ཡང་དག་པ་དེ་ཁོ་ཨིན། ཡེ་ཤུ་མཱ་ཤི་ཀ་རྐྱངམ་གཅིག་ཆོས་ཚོགས་ཀྱི་དབུ་འཛིན་ཨིན། ངོ་མ་འབད་བ་ཅིན་ཚར་གཅིག་འབདཝ་ད་མི་གཅིག་གིས་དེ་སྦེ་སླབ་ནུག་བདེན་པའི་སྐྱོན་བརྗོད་ཀྱི་ཆོས་ཚོགས་ལས་ཁོང་ལྕམ་གྱིས་གང་བ་སྦོམ་པས་དེའི་གཟུགས་དེ་ས་གཞི་འཛམ་གླིང་ན་ག་དེ་ཡང་ཁྱབ་ཚར་རུང་ཁོ་ཡི་དབུགས་དེ་ཞིང་ཁམས་ན་ཡོད་པ་ཡིན་པས་སྐྱོན་བརྗོད་ཀྱི་ཆོས་ཚོགས་ཀྱི་གཟུགས་འཇིག་རྟེན་འཛམ་གླིང་ན་ཡོད་རུང་དབུགས་དེ་མ་ཤི་ཀ་ཡིན་མེད་ཡ་མཚན་ཆེ་བ་ག་ཅི་ཡིན་ན་བ་པི་ལོན་སྦོམ་མོ་ཡི་གུ་དོག་ག་དེ་ཡོད་པ་ཡིན་ན་རྫུན་པའི་ཆོས་ཚོགས་གླུ་དབྱངས་གོ་ཕོན་ཡུལ་དེའི་གུ་དོག་དེ་ཁོ་ཡི་གསུང་སྟོབས་ཤུགས་དང་དབང་ཚད་དབྱིངས་ཡིན་ཟེར་ཐོག་དཔང་བོད་མི། རྒྱལ་སྲིད་ཁོ་ཡི་བརྒྱད་ཁྲི་ན་ལས་བསླབས་དང། དེའི་ཞིང་ཁམས་ཀྱི་དཀོན་མཆོག་གི་གསུང་རྡོ་གསུམ་དབྱིངས་ཟེར་འཁོར་གྱི་ཐོབ་དབང་ཚིག་སྨྲས། དེའི་ངོས་འཛིན་བེ་ནི་དོན་ལུགས་ཤུ་འམ་གྱི་ནང་བ་བེ་ལོན་གྱི་ཐུགས་ཉིད། སུ་རུ་དཱ་ཏི་ང་ཆེ་ཚུལ་དང་དད་པ་བ་བེ་ལོན་སྙིམས་ཀྱི་སྤྱོད་ལམ་ཧ་གོ་དབྱིངས། བ་བེ་ལོན་འདི་སྐུ་དྲག་ལུགས་བསིལ་བ་རྟ་རྨིག་ས་ནི་གཙོ་བོ་གཅིག་དབྱིངས། དབྱིངས་རུང་གསུང་རབ་ན་གསུང་མེད་དེབ་ཐུན་ཁྱད་ཆེ་གི་བཞི་དང་ལྔ་ན་ཆོས་ཀྱི་ཆོས་རའི་དོན་ལུགས་སྐུ་དྲག་གཅིག།

གསུང་རྡེབ་སྣ་གསུམ་མེད། དེས་ན་ཆམ་ཁ་ཟོ་མི་གཅིག་ལྕགས་མི་གཅིག་གཙོ་བོ་སྐྱོན་ཆོས་དང་མི་ཡི་བར་ན་ཨི་ཧྲུ་མ་ཤི་ཀ་ང་བྱེད་ཀྱི་གཙོ་བོ་སྐྱོན་ཆོས་དབྱིན་ང་བྱེད་སྐྱོན་ཆོས་བེ་སར་ཇོ་ནི་དོན་ལུགས་བླའམ་གྲུབ་ཐོབ་དང་བླའམ་ཚུལ་མིན་གོ། ང་བྱེད་ཚུལ་ཡང་སྐྱོན་ཆོས་བེ་སར་ཁྲང་ཁྲག་ཇོ་ནི་ཁོ་ཡི་བྱིན་རླབས་ཚུལ་ཞུ་སུབ་དབྱིན་བ་བི་ལོན་གྱི་མཁས་རྣམས་གཞན་ཡང་འདི་ན་འདུག་ཞེ་ཆེ་སྙིམ་ན་བ་བི་ལོན་གྱི་རྫུན་བའི་སློབ་སྟོན་ཕྱི་བའི་སྐོར་ལས་སྟོན་སའི་ས་གནས་གཙོ་བོ་གཅིག་དབྱིན་དེ་ན་ལུགས་རྣམ་ཤེས་ཀྱི་གྲུབ་མཐའ་མ་རུང་བའི་བའི་ས་ཡི་ས་ནི་ཅི་ཡིན་སྟོན་པ་དགུ་དང་ལྔ་ན་རུ། ག་དེ་བས་ཟིན་རང་གིས་རང་གཤིས་ནི་ཡིན་གསོན་པོ་དེ་གིས་ཤེས་རུང་གཤིན་པོ་གིས་དེ་བས་ག་ཅི་ཡང་མི་ཤེས་དེ་ལོ་དྲན་པ་མེད་པ་སེམས་ལས་སྦྱིན་འོང་མ་ཚད་དེ་ལོ་གསོད་ར་ག་ཅི་ཡང་མིན་གསོན་པོ་གིས་ཤེས་བས་གོང་གཤིས་ནི་ཡིན་ཟེར་གཉིས་རུ་འཆི་བ་ཚུ་ག་ནི་ཡང་མི་ཤེས་ཨ་ནི་འདིའི་གསུང་རབ་ནང་གི་སྟོན་མི་ཚུ་ཡིན།

དེ་ཚོ་གིས་བཙུན་མོའི་ཆོས་ཚུལ་ལུགས་ཐོན་མིན་ཁོང་གིས་དེ་ཚོ་ག་ར་རོ་མཱ་ཀེ་ཐོ་ལི་ཀིའི་ཆོས་ཚུལ་ལུགས་ཐོན་མིན་ཨ་ནི་བསོད་ནམས་བཙུན་མོའི་གསོལ་ཐབས་ཀྱི་ཆོས་ཚོགས་ཚུལ་གཞན་ཡང་ཁས་ལེན་བེ་ནུ་གཉིས་རུ་སྐྱོན་ཆོས་ཀྱི་ཆོས་ལུགས་དེ་འདྲའི་ཞུ་མེད་ཡང་ན་སྐྱོན་ཆོས་ཀྱི་དེ་འབའ་ཚུལ་མིན་ཨིན་པ་ཆིན་ཆོས་སྐྱོན་ཆོས་ལུགས་རྗེས་སུ་འབྲངས་ཏེ་བཙུན་པའི་ན་ལེ་ཐོན་འོ་ནི་དང་དེ་འབི་མི་ཚེ་ལུགས་བདུན་ནི་མཐའ་གཅིག་གོ་སྐྱོན་ཆོས་ཀྱི་བུབ་མེད་ཆོས་ར་ཡི་ཉིམ་ལུགས་སུའུ་བཏབ་ནི་དེ་ཡང་བདུད་བཟང་གི་ཉིམ་ཁོ་ཡི་བཀའ་ཁྲིམས་ཚུལ་བཞག་ནི་ལུགས་ཆོས་བུབ་མེད་ཆོས་ཀྱི་བཤགས་པ་ཕུལ་ནི་བདུན་ལུགས་དང་ཆོས། ཁོ་པས་ས་འོག་མགོ་ནི་བདུན་ལུགས་སྦུབས་སྨད་ང་སྐྱོན་ཆོས་ཀྱི་གསུང་རབ་ལུགས་ཡིད་ཆེས་སྐྱེས་པས་འདིའི་བདེན་པ་ལུགས་སྦུབས་རྡོ་དབྱིན་བས་སྐྱོན་ཆོས་ཀྱི་ཆོས་ལུགས་ཁོ་ཡི་བདུད་བཟའ་ཉི་ཉིམ་ལུགས་དང་ཁོ་ཡི་བཀའ་ཁྲིམས་ཚུལ་བཞག་ནི་བདུན་ལུགས་ཆོས་ལུགས་སྦུབས་སྨད་སྐྱོན་ཆོས་ལུགས་ཤག་པ་ཕུ་ནུའི་ཟླ་ཁོ་ཉུན་ལེན་སྦེ་གོ་ནི་དབྱིན་བས་མའོ་ལུང་བསྟན་བཅོ་བརྒྱད་ཀྱི་གཞི་ན་ད་རུང་ཞིང་ཁམས་ལས་གསུང་སྒྲ་གཞན་གཅིག་གིས་ཉིད་མི་སྲིད་ཚུལ།